ཁེ་ན་ཌའི་གཞུང་གི་ངོས་ནས་སྡེ་དགེའི་དབོན་པོ་སྟོད་ཀྱི་གནས་སྟངས་ཐད་ལྟ་ཞིབ་ནན་མོ་གནང་བཞིན་ཡོད་པ་གསུངས་ཤིང། ཁེ་ན་ཌའི་གཞུང་གིས་རྒྱ་ནག་གི་དཔོན་རིགས་ལ་སྨྲ་བརྗོད་རང་དབང་དང་འདུ་འཛོམས་ཀྱི་རང་དབང་བེད་སྤྱོད་བྱེད་མཁན་བོད་མི་ཚོ་དོ་དམ་འཛིན་བཟུང་བྱས་པ་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་པའི་འབོད་སྐུལ་གནང་གི་ཡོད་ཅེས་གསུངས་བྱུང། ཁེ་ན་ཌའི་ཕྱི་སྲིད་ལས་ཁུངས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཡིག་ཐོག་ནས་ལན་འདེབས་གནང་བའི་ནང་དུ་ད་དུང། ཁེ་ན་ཌའི་གཞུང་གི་ངོས་ནས་རྒྱ་ནག་ལ་བསམ་ཚུལ་དང་སྨྲ་བརྗོད་རང་དབང།

ཁམས་སྡེ་དགེའི་ནང་བོད་མི་ཆིག་སྟོང་ལྷག་འཛིན་བཟུང་བྱས་པའི་གནས་ཚུལ་ཐོན་པ་དང། ང་ཚོས་ཤེས་དགོས་པ་ཞིག་ལ་གློག་འདོན་གྱི་ཆུ་མཛོད་དེ་ཡར་རྒྱས་ཀྱི་ཆེད་དུ་མ་ཡིན་པར། རྒྱ་ནག་གཞུང་གིས་ས་གནས་དེ་གའི་དགོན་པ་རྙིང་པ་གཙོ་བོར་འགྱུར་བའི་དགོན་པ་ཁག་དྲུག་དང། གྲོང་ཚོ་གཉིས་བཅས་གནས་སྤོ་བྱེད་རྒྱུའི་བཙན་བཀའ་བཏང་བར་ས་གནས་བོད་མི་ཚོས་བློ་སྤོབས་ཆེན་པོས་ངོ་རྒོལ་བྱེད་སྐབས། ང་ཚོ་རང་དབང་ལུང་པར་ཡོད་པའི་བོད་མི་ཚོས་ངོ་རྒོལ་བྱེད་རྒྱུ་གལ་ཆེན་པོ་ཡིན་ཞེས་གསུངས་བྱུང།

རྒྱ་ནག་གཞུང་གིས་བཅད་བགོས་བྱས་པའི་དཀར་མཛེས་བོད་རིགས་རང་སྐྱོང་ཁུལ་སྡེ་དགེ་རྫོང་དབོན་པོ་སྟོད་ཁུལ་གྱི་དགེ་འདུན་པ་དང་མང་ཚོགས་འཛིན་བཟུང་བྱས་པ་ཁག་ལ་དྲི་རྩད་མགོ་འཛུགས་བྱས་ཡོད་པ་དང། དྲི་རྩད་བྱས་པའི་སྐབས་ཉེས་རྡུང་བཏང་སྟེ་སྨན་ཁང་ལ་སྐྱེལ་དགོས་བྱུང་བའི་གནས་ཚུལ་ཡང་བྱུང་ཡོད་པ་རེད། འཛིན་བཟུང་བྱས་པའི་མི་ཁག་ཅིག་དབོན་པོ་སྟོད་ཀྱི་ཉེན་རྟོག་ལས་ཁུངས་སུ་བཅུག་པ་དང་མི་མང་ཆེ་བ་སྡེ་དགེ་རྫོང་གི་བཙོན་ཁང་རྙིང་པ་ཞིག་ལ་བཅུག་ཡོད་འདུག།

བྷེལ་ཇེམ་གྱི་རྒྱལ་ས་བྷི་རུ་སེལ་གྱི་ནང་དབུ་འཛུགས་གནང་ཡོད་པ་དང་མཛད་སྒོ་ཡི་ཐོག་ལ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་གོང་ས་མཆོག་གི་གསུང་འཕྲིན་སྒྲོག་སྦྱང་གནང་ཡོད་པ་རེད། I send my warmest greetings and བཀྲ་ཤིས་བདེ་ལེགས། གཞི་རྒྱ་ཆེ་བའི་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་དོན་ལ་རྒྱབ་སྐྱོར་གནང་བ་དེས་བོད་དོན་འཐབ་རྩོད་འདི་ཡང་གསོན་ཤུགས་རྒྱུན་འཁྱོངས་བྱེད་པར་ཕན་ཐོགས་ཡོད་པ་དང། བོད་མི་ཚོར་མཚོན་ན་བློ་སྟོབས་ཀྱི་འབྱུང་ཁུངས་ཤིག་ཀྱང་ཡིན་པ་མ་ཟད་བོད་དོན་རྒྱབ་སྐྱོར་བྱེད་པ་དེས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་ངོ་བོ་རྒྱུན་འཛིན་སླད་ཞབས་འདེགས་བསྒྲུབས་པ་ཡང་མཚོན་འདུག་དེར་བརྟེན་ངོས་ཀྱིས་བོད་དོན་རྒྱབ་སྐྱོར་བ་ཡོངས་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ངོས་ཀྱིས་རྒྱུན་དུ་ཁྱོད་ཚོས་བོད་དོན་རྒྱབ་སྐྱོར་གནང་བ་དེ་ནི་དྲང་བདེན་ལ་རྒྱབ་སྐྱོར་གནང་བ་ཞིག་ཡིན་པ་ཤེས་ཀྱི་ཡོད། འོན་ཀྱང་བོད་ཀྱི་གནད་དོན་ནི་དྲང་བདེན་དང་འགྲོ་བ་མིའི་ཐོབ་ཐང་ཙམ་མིན་པར། འགྲོ་བ་མི་སྤྱིའི་བདེ་རྩར་ཕན་ཐོགས་ཡོད་པའི་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་སྲུང་སྐྱོབ་དང་འབྲེལ་བ་ཆེན་པོ་ཆགས་ཡོད་ལ། ཁོར་ཡུག་ཐོག་ནས་བཤད་ན་བོད་མཐོ་སྒང་ནི་འཛམ་གླིང་གི་མི་གྲངས་ཐེར་འབུམ་གཉིས་ལྷག་གི་འཐུང་ཆུ་ཡི་འབྱུང་ཁུངས་ཀྱང་ཡིན་ཞེས་བཀའ་སློབ་ལམ་སྟོན་ཕེབས་འདུག། ཡང་མཛད་སྒོ་ཡི་ཐོག་ལ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་རྣམ་གཉིས་ཀྱིས་གཙོས་པའི་འཛམ་གླིང་རྒྱལ་ཁབ་བཞི་བཅུ་ཞེ་གཉིས་དང་ཚོགས་བཅར་བ་བརྒྱ་དང་བརྒྱད་ཅུ་ལྷག་ཙམ་ཞིག་མཉམ་ཞུགས་གནང་ཡོད་པ་རེད། ཡང་བོད་ཁམས་སྡེ་དགེ་རྫོང་དབོན་པོ་སྟོད་ཤང་གི་བོད་མི་མང་པོ་ཞིག་གིས་ཟླ་བ་དེའི་ཕྱི་ཚེས་བཅུ་བཞི་གི་ཉིན་རྫོང་མི་དམངས་སྲིད་གཞུང་གི་སྒོ་འགྲམ་དུ་འཛོམས་ནས་འབྲི་ཆུ་ཡི་འགོ་རྒྱུད་དུ་ཆུ་མཛོད་གསར་པ་རྒྱག་པ་དང་ཡུལ་མི་གནས་སྤོ་གི་ལས་འགུལ་མཚམས་འཇོག་དགོས་པའི་གི་སྐུལ་འབོད་ལས་འགུལ་སྤེལ་ཡོད་པ་རེད། དེ་ནི་ཕྱི་ཚེས་ཉི་ཤུ་རྩ་གཅིག་གི་ཉིན་ངོ་རྒོལ་མུ་མཐུད་ནས་བྱེད་བཞིན་ཡོད་པ་ལ་བརྟེན་ནས་ཕྱི་ཚེས་ཉི་ཤུ་རྩ་གཉིས་ཀྱི་ཉིན་བོད་ནང་གི་བོད་མི་ཚོར་གདུང་སེམས་མཉམ་བསྐྱེད་མཚོན་ཆེད་དུ་ཨ་རིའི་གྲོང་ཁྱེར་ཉིའུ་ཡོག་ནང་གནས་སྡོད་བོད་མི་ཚོ་གིས་རྒྱ་ནག་གཞུང་གིས་བཙན་དབང་གིས་སྡེ་དགེ་རྫོང་གི་བོད་མི་གྲོང་ཚོ་དང།

དེ་བཞིན་ཕྱི་ཚེས་ཉི་ཤུ་རྩ་གཅིག་གི་ཉིན་ཡོ་རོབ་བོད་རིགས་གཞོན་ནུ་ལྷན་ཚོགས་ཀྱི་ཚོགས་མི་བདུན་གྱིས་སུད་སི་གྲོང་ཁྱེར་ཛུ་རིག་གི་ནང་ལ་རྒྱ་ནག་གཞུང་གི་གཞུང་ཚབ་ལས་ཁུངས་ཀྱི་མདུན་དུ་འདུ་འཛོམས་ཀྱི་འཁྲབ་སྟོན་གྱི་ལམ་ནས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་རེད་འདུག་དེ་བཞིན་ཕྱི་ཚེས་ཉི་ཤུ་རྩ་གཉིས་ཀྱི་ཉིན་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་གཞོན་ནུ་ལྷན་ཚོགས་བོད་ཀྱི་བུད་མེད་ལྷན་ཚོགས་བོད་རྒྱལ་ཡོངས་མང་གཙོ་ཚོགས་པ་བཅས་ནས་ཀྱང་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་ཡོད་པ་རེད། ཡང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་གི་ཉིན་རྒྱ་ནག་གི་བཙོན་ཁང་གི་ནང་ལ་ཡོད་པའི་གི་བོད་མི་ཚོང་པ་ཆེན་པོ་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ཀྱིས་བསྐྱར་དུ་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་ཟེར་བའི་གི་མདུན་དུ་ཁོང་མོ་ཡི་གཅུང་པོ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཁྲིམས་ཆད་དྲང་བདེན་མིན་པའི་གི་ཞུ་འབོད་ལས་འགུལ་སྤེལ་ཡོད་པའི་གི་སྐོར་ལ་ང་ཚོ་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་ངོ་སྤྲོད་གནང་བའི་དང་པོ་ཞིག་ཉན་རོགས་ཞུ།
ཕྱི་ལོ་ཉིས་སྟོང་ཉིས་རྩ་བཞིའི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་ཉིན་རྒྱ་ནག་གི་བཙོན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ནས་རྒྱ་ནག་གཞུང་གིས་བཅད་བགོས་བྱས་པའི་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་མདུན་དུ་རྡོ་རྗེ་བཀྲ་ཤིས་ལགས་གློད་གྲོལ་དགོས་པ་དང་ཁོང་གི་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དང་ནང་མི་ཚོ་ཁོང་དང་ཐུག་འཕྲད་བྱ་འཇུག་དགོས་པ་སོགས་ཀྱི་དགོས་དོན་འོག་ཞི་བའི་ངོ་རྒོལ་བྱས་ཡོད་པ་དང་ད་ལྟའི་ཆར་ཁོ་མོ་ཞི་རྒོལ་བྱས་རྗེས་རྒྱ་ནག་ཉེན་རྟོག་པས་འཛིན་བཟུང་རིགས་བྱས་མེད་པའི་གནས་ཚུལ་གོ་ཐོས་བྱུང་སྐོར་བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།

གྲོང་ཚོ་གསར་པ་གསུམ་འཛུགས་སྐྲུན་བྱས་ཟིན་ཡོད་པའི་གི་གནས་ཚུལ་ཐོན་ཡོད་པ་དང་འབྲེལ་ནས་རྒྱ་ནག་གིས་ཉེ་བའི་ལོ་ཤས་ཀྱི་ནང་ལ་རྒྱ་བལ་དང་འབྲུག་སོགས་ཀྱི་མཐའ་མཚམས་ས་ཁུལ་དུ་གྲོང་ཚོ་གསར་རྒྱག་བྱས་ཡོད་པ་དེ་དག་གི་དམིགས་ཡུལ་གཞི་ནི་ཞི་བའི་གི་སྐབས་སུ་མི་སེར་གནས་སྤོ་བྱེད་ས་དང། དྲག་པོ་ཡི་སྐབས་སུ་དམག་གི་རྟེན་གཞི་བྱེད་རྒྱུ་ཡི་ཆེད་དུ་ཡིན་པ་གནད་དོན་དབྱེ་ཞིབ་པ་ཚོ་གིས་གསུངས་ཡོད་པ་རེད་འདུག་ཉན་མཁན་རྣམ་པ་ཚོ་དེ་རིང་གི་བདུན་རེའི་གསར་འགྱུར་ཕྱོགས་སྒྲིག་གི་ལེ་ཚན་འདིའི་འགོ་མཚམས་འདི་ལ་བཞག་རྒྱུ་ཡིན་རྣམ་པ་ཚོས་ང་ཚོ་ལས་རིམ་ཉན་པར་བཀའ་དྲིན་ཆེ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ནང་དེ་རིང་གི་གསར་འགྱུར་ཁག་མུ་མཐུད་གསན་རོགས་ཞུ། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་མཇུག་སྒྲིལ་གནང་ཡོད་པ་རེད། དེ་ཡང་ཡོ་རོབ་མཐུན་ཚོགས་ཀྱི་ལྟེ་གནས་སྦེལ་ཇམ་གྱི་རྒྱལ་ས་སྦུར་སེལ་ནང་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གསུམ་ནས་རྩ་ལྔ་བར་ཏེ་ཉིན་གྲངས་གསུམ་གྱི་རིང་ཚོགས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་མཇུག་སྒྲིལ་གནང་ཡོད་པ་དང།

ནས་ཚེས་པ་གཅིག་ནས་བྱས་ནས་ནི། ད་རྩོད་པ་གཅོད་འགུལ་བྱེད་རྫུ་འཕྲུལ་གདུང་འགུལ་བྱེད་ནི། ཚེས་པ་བརྒྱད་ཕ་ཐུག་འགྲན་ཟླ་དང་བཅས་པའི་རྫུ་འཕྲུལ་ད་ཁོ་ན་ཚོ། ཕ་ར་སར་མུ་སྟེགས་པ་རྣམས་ཀྱི་རྫུ་འཕྲུལ་སྟོན་དེ་ནི་ཚེས་པ་བརྒྱད་ནས་ཕ་སོ་ནི་འགྲན་ཟླ་དང་བྲལ་བའི་མུ་སྟེགས་ཨ་ཚོ་རྫུ་འདི་ཟེར་བ་ར་དུས་ཆེན་ཟེར་བ་ར་དེ་ནི་ཕ་ཨ་ནི་སྟོན་པའི་རྫུ་འཕྲུལ་མང་པོ་བསྟན་གནང་ང་ར་དེ་ཁོ་ན་ཚོ་ད་ག་ཚོ་རྫུ་འཕྲུལ་གི་འགའ་ཕམ་པར་མཛད་བྱས་མུ་སྟེགས་སྟོན་པ་དྲུག་ཨ་ནི་དེ་ནི་བསྟན་གནང་བའི་ཡོང་སྟངས་ལོ་རྒྱུས་འདི་འདྲས་ཟེར་རེད་དེ་གལ་ཆེན་པོ་དུས་ཆེན་གཅིག་ཡིན་སྟངས་ཅིག་འདི་རེད། འོང་འདི་འདྲས་ཟེར་རེད་ད་ཆོ་འཕྲུལ་སྨོན་ལམ་ཆོ་འཕྲུལ་ཟེར་ན་ད་སྤྲུལ་པ་སྟོན་ཨ་སི་འཁོར་བ་རྫུ་འཕྲུལ་གྱི་སྤྲུལ་པ་དང་འོང་འདི་འདྲས་ཟེར། ད་ང་རང་ཚོ་དུས་ཆེན་འདི་ཁྱད་པར་ཅན་རྗེ་རྒྱལ་བདག་ཉིད་ཆེན་པོས་ཀྱི་དེའི་དུས་དང་བསྟུན་ནས་ཨ་ནི་སྨོན་ལམ་ཚོགས་ཡག་གི་འདི་འདྲས་བྱས། རྩ་བའི་ཉིན་གསུམ་རིང་གི་ཆོ་འཕྲུལ་སྨོན་ལམ་གྱི་ཐོག་གནས་བརྟན་རིན་པོ་ཆེ་མཆོག་ནས་ལྷ་ལྡན་སྨོན་ལམ་ཆེན་མོའི་གལ་གནད་དང་སྟོན་པའི་རྗེས་གནང།

དེ་ལྟར་ཐོབ་པ་ལ་ཤེས་སྤྱོད་གཉིས་ལྡན་གྱི་དགེ་རྒན་ཚད་ལྡན་ཞིག་དགོས་པ་ཧ་ཅང་གལ་ཆེན་པོ་ཡིན་དུས་དགེ་རྒན་ཚོའི་ངོས་ནས་དུས་ནས་དུས་སུ་སོ་སོའི་ཆེད་ལས་གོང་མཐོར་གཏོང་དགོས་པ་གལ་ཆེན་པོ་རེད་ཅེས་བདེ་གཤེགས་ལས་བོད་ཁྱིམ་སློབ་གྲྭའི་བོད་ཡིག་དགེ་རྒན་བསྟན་འཛིན་ཆོས་སྒྲོན་ལགས་ནས་གསུང་གི་འདུག། ད་སྤྱིར་བཏང་དགེ་རྒན་ལས་དེ་ད་ང་རང་དགེ་རྒན་གཅིག་ཡིན་པའི་ཆ་དེ་འདྲའི་ལབ་མེད་རོ། སྤྱིར་བཏང་དགེ་རྒན་ལས་དེ་ད་ལས་ཀ་ཚང་མ་ནང་ལོགས་ནས་ང་རང་གིས་ག་རེ་མཐོང་ལབ་ན་ཡག་ཤོས་ཤིག་མཐོང་གི་འདུག་ར། ཨ་ནི་དགེ་རྒན་འདིས་ག་རེ་ཞིག་ལབ་ན། ཕྲུ་གུ་མང་པོ་ཅིག་མི་མང་པོ་ཅིག་གི་མདུན་ལམ་བསྐྲུན་མཁན་རོ་ཨ་དེ་འདྲ་སོང་ཙང་ད་ང་རང་ཚོའི་ད་ལྟ་ཤེས་རིག་ལས་ཁུངས་ནས་དང་དུ་བླངས་ནས་ཨ་ནི་དགེ་རྒན་རྣམ་པ་ལ་ཆེད་ལས་ཡར་རྒྱས་སྟབས་དཔེ་གལ་ཆེན་པོ་རེད། དགེ་རྒན་ཅིག་གིས་དཔེར་ན་ང་བོད་ཡིག་དགེ་རྒན་ཡིན་དུས་བོད་ཡིག་གི་རྨང་གཞི་དང་སྤྱིར་བཏང་དགེ་རྒན་ཚང་མ་ལ་སོ་སོའི་གི་དཔའ་བའི་ད་སློབ་སྦྱོང་ཡོད་ཡིན་ན་ཡང་འདིའི་སྐབས་ན་ད་ལྟའི་དུས་ཚོད་ལ་དཔའ་བའི་ང་ཚོ་ག་རེ་ཡར་རྒྱས་བཏང་ཡ་ཕྱག་རྒྱས་བཀྲུས་ཡ་དེ་ཚོ་དཔེ་གལ་ཆེན་པོ་རེད་དེ་འདྲ་སོང་ཙང་ནི་ང་རང་གི་བསམ་ཚུལ་ཡང་འདི་རང་རེད་ཤག་དགེ་རྒན་ཆེད་ལས་འདི་དཔེ་ཡིན་གཅིག་མིན་གཅིག་ཡར་རྒྱས་འགྲོ་འདུག་ར་དགེ་རྒན་འདི་ད་ང་ཤེས་ཀྱི་ཡོད་ལབ་སྟེ་མ་བསྡད་པ་བྱས་དུས་ནས་དུས་སུ་སོ་སོའི་གི་ལེགས་བཅོས་ཡོད་ར་ནོ་ད་ནོར་བ་ད་མར་ད་ཡིན་ནའི་སོ་སོ་ཡི་མ་ཚང་བ་འདི་ཚང་བ་བཟོ་ཡག་ར་དགེ་རྒན་གྱི་སློབ་ཁྲིད་འདི་ཐབས་ལམ་འདི་ཡག་ཏུ་བཟོ་ཡ་འདི་དཔེ་གལ་ཆེན་པོ་རེད་ཤག།
རྩ་བའི་བོད་མི་སྒྲིག་འཛུགས་ཤེས་རིག་ལྷན་ཁང་གཙོས་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཤེས་ཡོན་གྱི་བསྟི་གནས་ཁག་གིས་དགེ་རྒན་གྱི་ཆེད་ལས་གོང་མཐོར་ཡོང་བ་ལ་དམིགས་ནས་དུས་ནས་དུས་སུ་སྦྱོང་བརྡར་སོགས་སྤྲོད་མུས་ལ། ཉེ་བས་ཀྱང་ཤེས་རིག་ལས་ཁུངས་ཀྱི་ངོས་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་ལ་དམིགས་ནས་སྦྱོང་བརྡར་ཞིག་སྤྲད་ཡོད་ཅིང། དེ་ཡི་ནང་རྒན་ལགས་ཁག་ཅིག་མཉམ་ཞུགས་ཀྱི་གོ་སྐབས་ཐོབ་ཡོད་པའི་ཁྲོད་ཁོ་མོ་ལ་ཡང་མཉམ་ཞུགས་བྱེད་རྒྱུའི་གོ་སྐབས་ཐོབ་པ་བརྒྱུད། ཁོང་གིས། ད་ལན་གྱི་སྦྱོང་བརྡར་འདི་ནི་ཁོ་མོ་ལ་སློབ་མ་ཚོ་ལ་ཤེས་ཡོན་ཚུལ་གྱིས་སྤྲོད་ཐུབ་ཐབས་སོགས་ཀྱི་ཐད་དེ་སྔོན་མ་ཤེས་པ་མང་པོ་ཞིག་གསར་དུ་ཤེས་ཏེ་སྦྱོང་བརྡར་འདི་ཕན་ཐོགས་ཆེན་པོ་བྱུང་སོང་ཞེས་གསུང་གི་འདུག། ལགས་འོང་སྤྱིར་བཏང་ང་ཚོ་དུས་ནས་དུས་སུ་དགེ་རྒན་ཆེད་ལས་ཡར་རྒྱས་ཀྱི་ལས་གཞི་མང་པོ་ཞིག་སློབ་གྲྭའི་ནང་འགྲོ་དང་འགྲོ་བཞིན་པ་རེད། ར། དེ་ཡིན་ན་ཡང་ད་ནངས་ད་རྡ་རམ་ས་ལ་ལ། དགེ་རྒན་ཆེད་ལས་ཡར་རྒྱས་ཀྱི་ཟབ་སྦྱོང་ལ་ཡ་བཅར་ནས་ད་ང་རང་ལ་སྤྱིར་བཏང་ག་ལ་ན། ང་ཚོ་མང་པོ་ཅིག་ཆ་ད་འདི་ནང་ལོགས་ལ་ང་ཚོ་མཉམ་རུབ་ཀྱི་བྱེད་སྒོ་བྱས་ཡང་ང་ཚོ་དཔེ་ཀློག་ལ་ནི་ཁག་ཁག་བྱས་ར། ཡང་སོ་སོའི་སྒེར་གྱི་ཆེད་ལས་ཡར་རྒྱས་ལ་ནི་ད་མ་འདྲ་བ་དཔེ་མང་པོ་གནང་གོ་ར། ད་འདི་གནང་བའི་སྐབས་སུ་ཁ་ཤས་ཁ་ཤས་ཅིག་ང་ཚོ་དེ་ནོར་བསྡད་ཤག། ད་བྱེད་སྟངས་བཞུར་བ་འོང་དེ་ནོར་བསྡད་བཞག་ཨ། སྐབས་དེ་དུས་ད་ང་ཚོ་ཁ་ཚ་འདི་ནོར་བཞག་ད་ང་ཚོ་འདི་ག་རེ་ཡག་བཟོ་བཅོས་རྒྱག་པ་ཚོ་འདི་བྲིས་པ་བཟོས་འོ་འདུག་ཨ་ནི་དེ་འདྲས་བྱེད་ན་ང་ཚོ་སློབ་མ་ལ་ཡག་ཏུ་ཕན་ས་རེད་ས་ནི་ཨ་ནི་དེ་འདྲས་དེ་ང་ཚོ་ཡག་པོ་བྱེད་འདི་ལྟ་ག་ལ་བ་ཞིབ་ཚགས་པོ་བྱས་ནས་ཧ་གོ་ས་ལ་འོང། སྤྱིར་བཏང་མ་སུ་རི་བོད་ཁྱིམ་སློབ་གྲྭའི་ངོས་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་བཏང་སྟེ་དགེ་རྒན་སྤུས་ཚད་དང་ལྡན་པ་འབའ་ཞིག་གསོ་སྐྱོང་ཐུབ་ཐབས་ལ་དམིགས་ནས་མི་རྒྱུ་གཉིས་ཆར་གྱི་འགྲོ་གྲོན་ཕངས་མེད་བཏང་སྟེ་རྒྱུན་ལྡན་ནས་ཕྱི་ཕྱོགས་ནས་ཆེད་ལས་མཁས་དབང་གདན་ཞུ་དང་དེ་བཞིན་མ་སུ་རི་བོད་ཁྱིམ་ཁྱབ་ཁོངས་རང་གི་དགེ་རྒན་ཕན་ཚུན་བར་སྦྱོང་བརྡར་སྤྲོད་རེས་ཀྱི་ལས་གཞི་སྤེལ་མུས་ཡིན་པ་རེད་འདུག་ཁོང་གིས་རང་ཉིད་དགེ་རྒན་ཞིག་ཡིན་པའི་ཆ་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་བཏང་སྟེ་མ་འོངས་པའི་མི་རབས་གསར་པ་ཚོ་ལ་མདུན་ལམ་སྟོན་ཐུབ་མཁན་ཞིག་དགོས་པ་གལ་ཆེན་པོ་གསུངས་སོ་སོའི་ངོས་ནས་སློབ་མ་ཚོ་ལ་ཤེས་བྱ་ཡོན་ཏན་གང་ཞིག་བསླབ་དགོས་ཀྱང་བསླབ་གཞིའི་ཤེས་ཡོན་གྱིས་ཕྱུག་པ་ཙམ་མ་ཟད་གནའ་དེང་ཟུང་འབྲེལ་གྱི་ཁྲིད་ཐབས་བྱས་ཏེ་སློབ་མ་རྣམས་ཤེས་བྱ་དང་ཀུན་སྤྱོད་གཉིས་ལྡན་ཆགས་ཐུབ་པ་བྱེད་རྒྱུ་དེ་གལ་ཆེན་པོ་རེད་ཅེས་གསུང་གི་འདུག། ད་སྤྱིར་བཏང་འདི་ཚོ་གཉིས་ཀ་གལ་ཆེན་པོ་རེད་ལབ་བྱུང། ཁ་ཅིག་ལ་ན་དགེ་རྒན་བྱེད་དུས་དང་པོ་སོ་སོའི་རྒྱུད་ལ་ཡོད་པའི་ཤེས་ཡོན་འདི་ག་ན་ད་ཤེས་ཡོན་འདི་མུ་མཐའ་མེད་པ་སོང་ཙང་ག་ཚོད་ཤེས་མེད་ན་དེ་ག་ཟིག་གི་ཕྲུ་གུ་ལ་ཡག་ག་འཇུག་ཐུབ་ཡ་བྱས་ཨ་འདི་མཉམ་དུ་སློབ་ཁྲིད་ཐབས་ལམ་འདི་འདི་ལས་ཡག་ཏུ་བཏང་ན་ད་གཉིས་ཀ་སྡོམ་ནས་དངོས་གནས་ཁོ་རང་གིས་མདོར་ན་ཕྲུ་གུ་དེ་ལ་རང། སློབ། ཡི་གེ་ག་རེ་བསླབས་ནས་སློབ་ཁྲིད་ག་རེ་བྱས་ནས་འཇུག་པ་དང་ཨ་ནི་ཟུག་པ་ཕན་ཐོགས་ཆེ་བ་ཡོང་གི་རེད་ལབ་བྱུང། བདེ་སྐྱིད་གླིང་བོད་ཁྱིམ་སློབ་གྲྭའི་བོད་ཡིག་དགེ་རྒན་བསྟན་འཛིན་ཆོས་སྒྲོན་ལགས་ནས་ཆུང་དུས་ནས་འཛིན་རིམ་དགུ་པ་བར་ཌ་ལ་ཧོ་སི་དང་འཛིན་རིམ་བཅུ་པ་ནས་ཝཱ་ཎ་བོད་ཀྱི་གཙུག་ལག་སློབ་གྲྭ་ཆེན་མོའི་ནང་ཞུགས་ཏེ་སློབ་དཔོན་ཐོན་ཡོད་པ་དང། དེ་ནས་རྟ་ཤོད་བོད་ཁྱིམ་སློབ་གྲྭར་ལོ་བཞི་ཡི་རིང་དགེ་རྒན་དང་བདེ་སྐྱིད་གླིང་བོད་ཁྱིམ་སློབ་གྲྭའི་ནང་ད་བར་ལོ་ཕྱེད་དང་བརྒྱད་ཙམ་དགེ་རྒན་གྱི་ཕྱག་ལས་གནང་ཡོད་པ་རེད་འདུག། སྤྱིར་བཏང་ང་རང་གཞི་རིམ་འདི་ཌ་ལ་ཧོ་སི་སློབ་གྲྭ་ནས་བྱས་ཨ་དེའི་རྗེས་ལ་འཛིན་གྲྭ་བཅུ་པ་ལ་ཨང་བཅུ་པ་ནས་ཨང་ག་རེ་ཝཱ་རཱ་ཎ་སིའི་མཐོ་སློབ་ལ་བགྲོད་ཡིན་ཨ་དེ་ནས་ང་རང་སློབ་དཔོན་བྱས་དགེ་རྒན་འོས་སྦྱོང་བྱས་ནས་ཨ་འདི་ཅི་ལ། དང་པོ་འདི་ལ། རྟ་ཤོད་བོད་ཁྱིམ་སློབ་གྲྭ་ལ་ལོ་བཞིའི་རིང་ག་ལ་དགེ་རྒན་བྱས་ཨ་དེའི་རྗེས་ལ་ཡང་ང་རང་སྒེར་གྱི་དཀའ་ངལ་བརྟེན་ནས་བདེ་སྐྱིད་གླིང་ལ་སླེབས་དགོས་བྱུང་སོང་ཨ་དེ་ནས། བདེ་སྐྱིད་གླིང་ལ་སླེབས་ནས་ད་ཐ་ན་ང་ལས་ཀ་བྱེད་ནས་ལོ་བདུན་དང་ཕྱེད་ཀ་ཙམ་འགྲོ་གི་འདུག། ཇི་ལྟར་ང་རང་ཆུང་དུས་འཛིན་གྲྭ་གཉིས་པ་གསུམ་པ་སྐབས་སུ་ནང་ཆོས་རྒན་ལགས་ཞོལ་ར་གྱི་ང་བ་ལ་ཨན་ཁོ་རང་ད་བོད་ཡིག་དཔེ་ཡག་པོ་བསླབ་ཡོད་ར་ཨན་བསླབ་པའི་སྐབས་སུ་ང་ཚོ་ལ་ལྟ་ག་ལ་ཡག་པོ་འདུག་ཡག་པོ་འདུག་ལབ་ཡང་སེ་ཡང་སེ་ཨན་དེ་ལབ་དུས་ག་ལ་ཨ་ང་རང་ཏིས་བོད་ཡིག་ལ་དོ་སྣང་འདུག་ཆུང་དུས་ནས་ང་རང་ཨན་དེ་ཡོད་ཨ་ནི་ང་རང་ཆུང་དུས་ནས་དགེ་རྒན་བྱེད་འདོད་པ་ཡོད་ར་ཨ་ནི་ཕྱིས་སུ་ང་འཛིན་གྲྭ་བརྒྱད་པ་སླེབས་དུས་ག་ལ་ད་ང་རང་སེམས་པ་ན་ང་བོད་ཡིག་དགེ་རྒན་བྱེད་པའི་འདོད་པ་འདུག་ད་དེའི་བོད་ཡིག་དགེ་རྒན་བྱེད་ཆེད་དུ་ང་ག་པ་ལ་འགྲོ་རེད་ལབ་ནས་ཨ་ནི་རྒན་ལགས་ཅིག་ལ་བཀའ་འདྲི་ཞུས་བཀའ་འདྲི་ཞུས་དུས་ལ་ཨ་རྒན་ལགས་ག་རེ་གསུང་གི་ལབ་ན་ཁྱེད་རང་ཝ་ར་ཎ་སི་ལ་འགྲོ་ན་ཡག་པོ་ཡོད་རེད་ཨ་འདི་འདྲའི་ཞིག་ལབ་ང་རང་སྤྱི་བཏང་འཛིན་གྲྭ་བརྒྱད་པ་ཐོན་ནས་དགུ་པ་སྐབས་སུ་ཐེངས་པ་གཅིག་ང་རང་ཝ་ར་ཎ་སི་ལ་འགྲོ་ཡོད་ལ་ཡིན་ནའི་སྐབས་དེ་དུས་ང་རང་འཛུལ་རྒྱུགས་སྐབས་སུ་ཚུད་མ་སོང་ཡང་ཐེངས་པ་གཉིས་པ་ད་ང་རང་སེམས་ཤུགས་མ་ཆག་བྱས་ཐེངས་པ་གཉིས་པ་ང་རང་འགྲོ་ཡོད་ལ་ཐེངས་པ་དང་པོ་སྐབས་སུ་ང་ཡག་པོ་སྦྱངས་མེད་ང་རང་ཕལ་ཆེར་ལ་བསླབ་གཞི་ག་ཡིག་ཚད་ལ་ད་ག་རེ་ག་རེ་སླེབས་ཡོད་ཡོད་ཧ་གོ་མེད། རེད་བ་འོན་ཏེ་སྐབས་སུ་ཐེངས་མ་དང་པོ་དེ་ལ་ང་ཡིག་ཚད་འཕྲོད་མ་སོང་ཨཱ་ནི་ཐེངས་མ་གཉིས་པ་དེ་ལ་ཨཱ་ང་ལ་ཡིག་ཚད་འཕྲོད་བྱས་ཨཱ་ནི་ད་ད་ལྟ་འདི་འདྲ་འདྲ་བོ་རེད།
སྤྱིར་བཏང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་ད་ལྟའི་ཆར་མི་འབོར་འཕེལ་འགྲིབ་ཀྱིས་སློབ་གྲྭ་ཁག་ཏུ་སློབ་མ་ཉུང་བའི་དཀའ་ངལ་འོག་སློབ་གྲྭ་ཁག་ཉུང་འཕྲི་བྱེད་དགོས་པའི་གནས་སྟངས་ཆགས་ཡོད་པ་དང། དེ་བཞིན་མི་མང་མང་པོ་ཞིག་སོ་སོ་དང་སོ་སོའི་བུ་ཕྲུག་ཚོའི་མི་ཚེའི་མདུན་ལམ་གྱི་ཆེད་དུ་ཡུལ་ལུང་གཞན་དང་གཞན་དུ་གནས་སྤོས་ཀྱིས་རྒྱ་བལ་འབྲུག་གསུམ་ནང་བོད་པའི་མི་འབོར་ཉུང་ཉུང་ཆགས་ཡོད་པ་དང་ལྷག་པར་དུ་གནས་ཡུལ་རྒྱ་གར་ནང་ཟས་གོས་གནས་མལ་གྱི་ཡོན་ཐང་འཕར་བཞིན་པའི་སྐབས་འདིར་ད་བར་ཕུགས་བསམ་དང་སྤྱི་སེམས་ཀྱིས་ཕྱུག་པའི་དགེ་རྒན་རྣམས་ལ་ཕྱི་ནང་གི་མཐུན་རྐྱེན་སོགས་གང་ས་ཅི་ཐད་ནས་བདག་པོ་རྒྱག་དགོས་པའི་དུས་ལ་སླེབས་འདུག་ཅེས་མི་མང་མང་པོ་ཞིག་གིས་བསམ་ཚུལ་ཤོད་བཞིན་འདུག་སྡེ་ར་ལྡུན་བདེ་སྐྱིད་གླིང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ཡིན། གསན་མཁན་རྣམ་པ་ཚོ། ཨ་རིའི་རྒྱལ་ས་ཝ་ཤིང་ཏན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ཁམས་སྐད་ཀྱི་ཐད་གཏོང་ལེ་ཚན་དེ་ཆ་ཚང་ཁེ་ཚར་ལེ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་དང་ང་ལས་རིམ་འདིའི་གཙོ་སྐྱོང་བ་བསོད་ནམས་ལྷ་མོ་ཡིན།